གོང་གི་ལེ་ཚན་དེ་མཐུན་འགྱུར་སྦྱར་མཁན་ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་ཡིན་པ་རེད། བསྟན་འཛིན་རབ་གསལ་ལགས་ནས་སིད་ནི་གཙུག་ལག་སློབ་གྲྭ་ཆེན་མོར Masters of Moving Image ཞེས་པ་སྟེ་གློག་བརྙན་བཟོ་ལས་ཀྱི་ཆེད་སྦྱོང་གནང་བཞིན་པ་རེད་འདུག་ལེ་ཚན་དེའི་ནང་ཁོང་གིས་ཉེ་ཆར་འཁྲབ་ཁྲིད་གནང་པའི་འདྲེ་སྒྲུང་གི་གློག་བརྙན་ཐུང་ངུ་མགོ་བརྗོད་བརྒྱ་དང་སུམ་ཅུ་ཞེས་པར་རྒྱལ་སྤྱིའི་གློག་བརྙན་ཐུང་གྲས་ཀྱི་གཟེངས་རྟགས་ཁག་མང་པོ་ཞིག་ཐོབ་ཡོད་པ་དེའི་སྐོར་བཅར་འདྲི་གནང་ཡོད་པ་དེ་ལྷན་རྒྱས་ཀྱིས་མུ་མཐུད་ནས་གསན་རོགས་གནང། ད་ལྟ་ཁྱེད་ཉེ་ཆར་ཅིག་ཁྱེད་ཀྱིས་སོ་སོའི་གློག་བརྙན་དེ་འདྲའི་ཐུང་ཐུང་ཅིག་བཟོས་པ་དེ་ལ་ཨ་ནེ་ཅིག་གཟེངས་རྟགས་ཁག་འདྲ་མི་འདྲ་མང་པོ་ཅིག་ཐོབ་འདུག་ཅིག་གློག་བརྙན། འཁྲབ་ཁྲིད་པ་གི་གཟེངས་རྟགས་རེད་ཡང་གློག་བརྙན་འཁྲབ་སྟོན་པ་ཡི་གཟེངས་རྟགས་བྱས། ད་དེ་འདྲའི་ཁག་མང་པོ་ཞེ་དྲག་ཅིག་ཐོབ་འདུག་དེ་དེ་ཚོའི་སྐོར་ལ་ཁྱེད་རང་གིས་ད་ཅིག་ང་ཚོའི་གསན་མཁན་རྣམ་པ་ལ་ངོ་སྤྲོད་ཅིག་གནང་རོགས་བྱེད་ད། གཙོ་ཆེ་ད་ནི་ངེད་ཀྱི་གློག་བརྙན་གྱི་མིང་ཡི་ཨ་ད་ནི་ད་གཅིག་གསུམ་ཀླད་ཀོར་ཟེར་གོ་ཅིག་འདྲེ་སྒྲུང་གི་གློག་བརྙན་དུ་ཆགས་བསྡད་འདུག

ཨཱ་ནི། ད་ད་ལྟ་བསྟན་འཛིན་རབ་གསལ་ལགས་ཁྱེད་རང་གི་ད་ལྟ་གློག་བརྙན་དེ་ད་ད་ལྟ་དེ་འདྲའི་ད་ང་ཚོ་ཧྥིལམ་ཧྥེ་སི་ཏི་ཝེལ་དེ་འདྲ་ལ་ཡ་ཅིག་འགྲན་བསྡུར་ནང་མཉམ་ཞུགས་བྱེད་དུས་ཙམ་པ་ཨཱ་ནི་གློག་བརྙན་བྱེད་སྟངས་ད་དཔེ་མང་པོ་ཅིག་ད་འགྲན་བསྡུར་ནང་ཅིག་འཚང་ཁ་ཤིག་ཤིག་ཡོད་བསམ་གྱི་འདུག་ད་ཁྱེད་རང་གིས་ཅིག་ད་ལྟ་ཆ་ལ་ཨཱ་ནི་གློག་བརྙན་ག་ཚོད་ཅིག་ནང་ནས་ཁྱེད་རང་ག་ཅིག་དེ་ད་རྩིས་འབུལ་གྱི་ཚོད་རེ་སྤྲད་ཡིན་པ་འོན་ཏེ་ཁྱེད་རང་ད་ལྟ་མཁྱེན་གྱི་ཡོད་ན་བྱེད། ད་ལྟ་ཧོ་ལི་ཝུད་ཟེར་དུས་ཐ་ན་ཨ་རིའི་ཧོ་ལི་ཝུད་ཟེར་དུས་འཛམ་གླིང་སྤྱི་ལ་ཡ་དུས་ཆེན་སྙན་གྲགས་ཡོད་དེ་དེ་ཁོ་ཚོའི་ས་ཆ་ལ་ཆགས་བསྡད་རེད། འདི་ནང་ལོགས་ནས་ད་ལྟ་ཆགས་བསྡད་མཉམ་ཞུགས་བྱེད་མཁན་ལུང་པ་ཁག་ཉི་ཤུ་རྩ་གསུམ་ནས་སུམ་ཅུ་སོ་བདུན་མ་སོན་བར་མཉམ་ཞུགས་བྱས་ཤག་ལུང་པ་ཁག་ད་འདི་ནང་ལོགས་ལ་ཡ་གཙོ་བྱས་ཨ་རི་རེད་ཨོ་སི་ཁྲུ་ལི་ཡ་རེད་རྒྱ་ནག་རེད་དེ་ནང་བཞིན་ལུང་པ་ཆེ་ཆེ་ཁག་ཆ་ཚང་ནང་ལོགས་ནས་ཨ་མཆི

དེ་ནི་མཐོ་སློབ་རེད་དམ་ཞེས་མཐོ་སློབ་ཁག་ཆ་ཚང་ནང་ལོགས་ཀྱི་ཨ་ནི་ཕལ་མོ་ཆེ་དེ་རྒྱ་མིའི་སློབ་ཕྲུག་བྱས་ཨ་ནི་ད་ཆ་ལ་ཨ་ནི་ངའི་ཡི་ལས་རོགས་ཆ་ཚང་རྒྱ་མི་བྱས་ཨ་ནི་ཁོ་རང་ཚོའི་ཡི་དེ་ལ་ཡ་མ་འདོད་པའི་རྣམ་པ་བྱེད་ཚེ་ཁ་ན་ནང་ལོགས་ལ་ངས་ཀྱི་བོད་པའི་ཡི་མིང་བྲིས་ཡོད་པའི་རྒྱུ་མཚན་ལ་བརྟེན་ཅིག་ཨ་ནི་ཁོ་རང་ཚོའི་དེ་ལ་མ་འདོད་པའི་མ་རྣམ་པ་གཅིག་པོ་སྟོན་པ་ཙམ་མ་རེད་ཨ་ནི་ཅིག་ཨ་ནི་ལྟད་མོ་དངོས་སུ་ཟོག་ཁ་འདྲུད་དུས་ཁོ་རང་ཚོའི་དེ་ལ་རྒྱབ་སྐྱོར་བྱེད་རབས་མེད་པ་དང། དེ་འདྲའི་ཡི་རྐྱེན་རབ་དང་རིམ་པ་མང་པོ་འཕྲད་ནས་བྱས་ཙང་ང་རང

གཅིག་སློབ་སྦྱོང་བྱས་ཡག་དང་ཨ་དེ་འདྲས་ལ་དབྱིངས་ཡོད་ཡག་དང་ཨ་ནི་ཡང་ཁ་ཤས་ཡང་དབྱིངས་ཡོད་པ་ཙམ་མ་གཏོགས་ཡང་དེ་ལ་གཅིག་དངོས་སུ་ད་སློབ་སྦྱོང་དེ་འདྲས་བྱས་ནས་གཅིག་ལྟད་མོ་བཟོས་ད་ལག་ལེན་བསྟར་ར་གཅིག་ཡོད་ར་ད་འདི་དཔེ་དཀོན་པོ་ཆགས་བསྡད་ཡོད་རེད་ཨ་ནི་ལབ་དུས་ཙམ་པ་ཁྱེད་རང་གིས་ད་ད་ལྟ་འདི་གློག་བརྙན་བཟོས་ཡག་ལ་དབྱིངས་དང་ཨ་སོ་སོ་གི་དབྱིངས་ཙམ་མ་རེད་ད་འདི་གཅིག་དངོས་སུ་དེ་ལ་སློབ་སྦྱོང་བྱས་ནས་ཨ་ནི་བཟོས་དང་སློབ་སྦྱོང་བྱས་ཨ་ནི་དེ་འདྲས་བྱས་ཡག་གི་ད་འདི་དབྱིངས་དང་འདོད་པ་འདི་ཨ་ནི་ག་དུས་ནས་གཅིག་ཡོད་ན།

གློག་བརྙན་བཟོ་ཡ་ད་ད་གང་ད་ཡང་གློག་བརྙན་རིང་པོ་ད་ཐུང་ཐུང་ད་ད་གློག་བརྙན་གྱི་རིགས་ཡོད་ར་ད་ང་ཚོ་དབྱིན་ཇི་ནང་ཞུ་ན Genre མང་པོ་ཡོད་ར་དེའི་ནང་ནས་ཁྱེད་རང་གི་ཡང་དགའ་མོས་ཆེ་ཤོས་བྱེད་ས་དང་ཨ་ནི་དེ་འདྲའི་མ་འོངས་པའི་ད་དམིགས་ཡུལ་ན་ད་ང་དེ་འདྲའི་ཅིག་བཟོ་གི་ཡིན་བསམས་དེ་འདྲའི་ཁེ་ཡོད་ན་ད་ད་ཆ་ལ། ད་ད་ཆ་ལ་དམིགས་བསལ་གྱི་མ་འོངས་པ་ང་གློག་བརྙན་དེ་འདྲའི་བཟོ་གི་ཡིན་ད་ཟེར་ནས་དེ་འདྲའི་ཀྱི་འཆར་གཞི་གི་མེད་ཡིན་ན་ཡང། འདས་པའི་ལོ་རྒྱུས་ལ་ཡར་འདྲི་བྱེད་ཕྱིར་མིག་བལྟས་ཏེ་སྐད་ཆ་བཤད་ཟིན་ནའང་ངེད་ཀྱིས་ད། གློག་བརྙན་བཟོས་པའི་ནང་ལོགས་ནས་ད་ཅིག། མང་མོས་ཀྱིས་དགའ་མོས་བྱེད་ས་དང་མང་མོས་ཀྱིས་ཅིག་དགའ་སར་འགྲོ་དེ་ཕལ་ཆེར། འདྲེ་སྒྲུང་གི་གློག་བརྙན་ཤ་སྟག་རེ་ཆགས་བསྡད་འདུག་ཅིག་དང་འདྲེ་སྒྲུང་གི་གློག་བརྙན་འདི་བཟོས་པའི་རྒྱུ་མཚན་དེ། གང་ཡིན་ཟེར་ན་ཅིག་གློག་བརྙན་བཟོས་དུས། ད་གློག་བརྙན་ཡག་པོ་བྱུང་དང་བྱུང་མི་འདུག་ལ་ཅིག།

ཨཱ་ནི། ད་ལྟ་རབ་གསལ་ལགས་ཁྱེད་རང་གིས་གོང་དུ་ཞུས་པ་ནང་བཞིན་ད་ཁྱེད་རང་གི་གློག་བརྙན་ནང་ལོགས་ལ་ཅིག་ད་ང་ཚོ་ད Character ལའོ་ར་འདི་ཚོ་དང་ཨཱ་ནི། ད་འཁྲབ་སྟོན་པ་གཙོ་བོ་འདི་ཚོ་མི་ད་བོད་པའི་ཅིག་མིང་དང་ད་གང་ད་དེ་འདྲས་བོད་པའི་ཁྱད་ཆོས་ད་དེ་འདྲས་སྤྲད་བཞག་ཡོད་དུས་ཙམ་པ་ཁྱེད་རང་གིས་ད་མི་ལྟ་མཁན་འདི་ཚོ་ཡིན་ནས་མང་པོ་ཅིག་ལ་གསར་པ་ཆགས་ཡོད་ར་འོན་ཏེ་ར་འདི་ཁོང་ཚོས་ཀྱི་ཅིག་ད་ལྟ་མཁན་བོད་པ་མ་ཡིན་པའི་ད་མི་རིགས་མང་པོ་ཡོད་ར་ཅིག་ཁོང་ཚོས་ཀྱི་ཡང་ད་ཁྱེད་རང་ལ་ཅིག་ལན། ལབ་ཡོད་རེད་ད། ང་ཚོའི་དབྱིན་ཇི་ནང Response ད་ག་འདྲ་འགྲོ་བྱེད་ད། ད་གསོལ་བྱེད་དེ། དང་པོ་ལྟད་མོ་དེ་ཐོག་མ་བཟོས་ཡོང་དུས་ཅི་ཡང། ལྟད་མོ་གི་ད་འཁྲབ་གཞུང་ལ་འོ་ར་དབྱིན་ཇི་ནང་ཞུས་སང Script ཅེས་ཟེར། དེ་ནང་ལོགས་ལ་ཡ་བོད་པའི་ཐ་སྙད་དེ་བླུགས་ཡོང་དུས་མང་པོ་ཅིག་གིས་དེ་ག་རེ་གི་མིང་རེད་ལུང་པ་ག་རེ་གི་མིང་རེད་ཞེས་ཟེར་དེ་འདྲའི་གི་དྲི་བ་མང་པོ་གླེང་ཡོང། དགེ་རྒན་ཡིན་ནའི་འདྲ་འདུག་ཁོ་རང་ཚོ་ཡང་ཅིག་དེ་བོད་པའི་མིང་རེད་བོད་པ་རེད་ཞེས་ཟེར་དེ་ཡོང་དུས།

ད་དེ་ཚོང་ལས་ལ་ནས་ད་ཆེད་ལས་བྱེད་ཀྱི་རེད། འོན་ཏེ་ད་དེ་ཧམ་གྱི་ད་ལུང་པ་གཞན་པ་དཔེ་བྱས་ན་ད་ད་ཨ་རི་ད་ཁོང་ཚོ Hollywood དེ་འདྲས་དང་བསྡུར་ན་དཔེ་ཆུང་ཆུང་ཆགས་བསྡད་ཡོད་རེད་ནས་འདི་ག་ལ་དམིགས་བསལ་གྱི་ད་ལྟད་མོ་ཅིག་བཟོས་ནས་ཡང་སོ་སོའི་ད་མ་འོངས་མདུན་ལམ་དེ་ད་ཅིག་ད་ཞུ་ཞུ་ཆགས་ཡ་དེ་འདྲས་མེད་ཙང་ནས་འདི་པར་ལ་ཡོད་མཁན་གྱི་ད་ལྟད་མོ་བཟོ་མཁན་རེད་ད་ལྟད་མོ་འཁྲབ་མཁན་མང་པོ་ཅིག་ཕ་གང་ད་ད་སོ་སོ་ཅིག་མདུན་ལམ་ཡག་བྱུང་བའི་ཆེད་དུ Hollywood ལ་ད་ཕར་འགྲོ་ཡོད་རེད་དེ་འདྲའི་འདི་ཁྱེད་རང་གིས་ད་སོ་སོ་ད་ལྟ་ལྟད་མོ་ད་བཟོས་ཡག་གི་ཅིག་དེ་འདྲ་ཁྱེད་རང་སྦྱང་བཞིན་པ་རེད་ད་ལྟའི་ཆ་ལ་སློབ་ཕྲུག་ཆགས་བསྡད་རེད་ད་རྗེས་མ་མ་འོངས་པ་ལས་ཀ་ཅིག་རེད་དེ་འདྲའི་ཡིན་དུས་ཙམ་པ་ཨ་ནི་ཁྱེད་རང་གིས་ད་ལྟ Australia རང་གི་ད་ལྟད་མོ་བཟོས་ཡག་གི་ཅིག་ད་ཆེད་ལས་བྱེད་ཀྱི་རེད་དེ་ལ་ཨ་ནི་ཅིག་མི་མང་རེད་གཞུང་གི་ཆ་ནས་རྒྱབ་སྐྱོར་བྱེད་སྟངས་ད་ད་འདི་སྤྱིར་བཏང་ག་འདྲ་འགྲོ་མཐོང་གི་འདུག་གཞན་པ་དང་བསྡུར་ན། གཙོ་ཆེ་གི་དེ་སྐྱེ་དངོས་ནས་ཁར་སེམས་ཁུར་དེ་ལ་ང་སྤྱིར་བཏང་སོ་སོའི་གི་ད་གློག་བརྙན་ཙམ་མ་རེད་ད་བཙོ་རང་སོ་སོའི་གི་གསར་གཏོད་བྱེད་ནས་བསྒྲགས་འདུག་ད་གློག་བརྙན་འདི་བཟོས་ཡོང་དུས་རྒྱལ་སྤྱིའི་སྡིངས་ཆའི་སྒང་ལ་ཡང་མི་གཞན་པ་མཉམ་དུ་འགྲན་བསྡུར་བྱས་ཏེ་མི་ངོས་ནས་དེ་གལ་ཆེན་པོ་ཞིག་ལ་མཐོང་འདུག་གང་ཡིན་ཟེར་ན། གློག་བརྙན་མང་དག་ཅིག་དཔེར་ན་ཤེས་ན་ང་རང་ཚོ་སློབ་གྲྭ་ལ་ཆ་བཞག་ན་གློག་བརྙན་ཁ་ཤས་ཤིག་དགེ་རྒན་གྱི་ངོས་ནས་དགའ་མོས་མ་བྱས་ཡ་སློབ་ཕྲུག་གི་ངོས་ནས་ཡང་དེར་ཐད་ནས་དགའ་མོས་མ་བྱས་ཡ་འོན་ཀྱང་དགའ་མོས་མ་བྱས་ས་ཀྱི་གློག་བརྙན་དག་དེ་རིགས་དེ་ཡང་རྒྱལ་སྤྱིའི་སྡིངས་ཆའི་ནང་ལ་ཡ་གཅིག་གསོལ་རས་དང་བྱ་དགའ་རག་བསྡད་པ། རྒྱུ་མཚན་གང་ཡིན་ཟེར་ན་གཅིག། མི་སོ་སོ་མི་སོ་སོ་ལ་ཡ་སོ་སོ་སོ་ཀྱི་བསམ་བློའི་གནས་སྟངས་དང་གཅིག་འདི་མ་འདྲ་བ་ཡིན་པའི་རྒྱུ་མཚན་བརྟེན་ཏེ། ལ་ལས་ལྟད་མོ་བཟོས་ཡོང་དུས་ཡང། ཁྱེད་རང་ང་རང་ཚོ་སློབ་གྲྭ་ནང་ལོགས་ལ་ཡ་གཅིག། གློག་བརྙན་བཟོས་ཡང་ངེད་དྲག་ཏུ་ཆེ་སང་ལོགས་ལ་ཡ་གཅིག་ཞེས་ཆེ་ཆུང་བྱེད་ཡོང་དུས་ཡང་ཁོང་ཡང་ལམ་དང་ལུགས་ཤུར་རོ་ཞེས་བར་བརྟེན་ན་ཞིག་ན་ཐབས་ཇུས་སྒྲིག་དགོས་ཡོད་ཨང་དེ་ནས། ད་དེ་ནས་ཨིན་སྐད་ནང་ཞུས་ན storyboard ཟེར་བྱས་དེ་ཡང་ལ་ཡང་རི་མོའི་བརྒྱུད་ལམ་ཟེར་བྱས་ཨང་གཅིག། དེ་མུར་ག་རེ་ཡིན་མ་དེ་རི་མོའི་ལམ་ནས་མར་བྲིས་དགོས་ཡོད་པ། དེའི་རྗེས་ལ་ཡང་གློག་བརྙན་མ་བཟོས་གོང་ལ་ཡང་ཁོ་ཅིག་ཚོད་དཔག་བྱས་བྱས་ཡང་གློག་བརྙན་གྱི་བརྙན་ལེན་དགོས་ཡོད་པ། དེའི་ཐད་ལ་ཡང་མང་པོ་ཞིག་དེ་ལ་ཡང་འདྲིས་མ་བྱས་བ་བཅས་སོ་སོའི་ངོས་ནས་བསམ་པ་བཞིན་བཟོས་བསྡད་ཡ་ཅིག་ཡོད་རེད། ཨོ་དེའི་ཆེད་ད་གཙོ་བྱས་ཏེ་ག་རེ་བཤད་འདོད་བྱུང་ཟེར་ན། ཨོ་སྟྲེ་ལི་ཡ་རུ་ཆགས་སོང་ན་ད་ནངས་བང་སོང་བ་ལ་ཞེན་ཅིག་ག་རེ་རེད། ཧོ་ལི་ཝུད་དང་ཨ་རིའི་ནང་ལོགས་ཀྱི་གློག་བརྙན་གྱི་བཟོ་སྐྲུན་གྱི་ཆུ་ཚད་ལ་ཡང་བསྡུར་བྱས་འགྲན་ཟླ་བྱས་སོང་ན། དེ་འདྲའི་གྱི་མིང་ཙམ་མེད་པ་འདྲ། བྱས་ཙང། ད་ལྟའི་ཆར་ལ་ཡ་གློག་བརྙན་བཟོས་མཁན་དང་ཨོ་སྟྲེ་ལི་ཡའི་ནང་ལོགས་ཡིན་ནའི་མང་དག་ཅིག་ཕལ་ཆེར་དེ་འདྲའི་འགྲོ་བཞིན་ས་རེད་ཁ་ལོག་རེད་སོ་སོ་གློག་བརྙན་བཟོ་རྒྱུ་དེ་ད་ཧོ་ལི་ཝུད་ད་གློག་བརྙན་བཟོ་ཡ་དེ་གཙོ་ཆེ་གང་ན་ས་ཆ་གཅིག་གཅིག་རང་མ་ཡིན་པ་ཨང་གཅིག་ལུང་པ་གཞན་པ་དང་ཅིག་ཁ་ལོག་རེད། ལུང་པ་གཞན་པ་ལ་ཟེར་ན་ད་ཧོ་ལི་ཝུད་ད་འདི་དང་འདི་འདྲ་བའི་ལུང་པ་ག་ཆེ་ཆེ་ནང་ལོགས་ལ་ཕར་འགྲན་སྡུར་བྱེད་བྱེད་བྱེད་ཨ་ནང་ལོགས་ནས་མིང་དང་གསོལ་རས་རག་སོང་ན་ལུང་པ་ཕར་ཕྱིན་བྱས་ཕར་ཕྱོགས་ནས་བཟོ་ཡ་ཙམ་མ་ཡིན་པ་གཙོ་ཆེ་དེ་ལུང་པ་ག་ནས་སྦྱངས་ཟེར་ན་སོ་སོ་ལ་ཡ་ཐོག་མ་ཤེས་ཡོན་འདི་རག་ཡ་བྱེད་ཤེས་ཡོན་འདི་རག་སོང་ན་ཨ་ས་ཆ་ག་ནས་ཤེས་ཡོན་འདི་ལ་ཡ་མཐོང་ཆེ་ཡ་དང་གོ་སྐབས་ཡག་ཡོད་ཟེར་ན་ཨ་དེ་ལ་ཕར་འགྲོ་ཡ་གི་ཨ་ནི་ད་ལྟའི་ཆར་ལ་ཡ་གོ་ཅིག་འགྲོ་སྟངས་འདྲ་ཅིག་ཕལ་ཆེར་དེ་འདྲའི་འགྲོ་བཞིན་ས་རེད་ལགས།

ཚིག་གསུམ་ཀླད་ཀོར་སྒང་ལ་དེ་ཟེར་ནས་འཚོལ་ན་ཨ་ནི་གློག་བརྙན་དེ་ལས་རྒྱུ་དེ་ནང་བ་ཡང་དོན་ལྟ་དོགས་ཡོད་སོང། ལགས་སོ་བསྟན་འཛིན་རབ་གསལ་ལགས་ཨ་ནི་བཀའ་དྲིན་ཆེ། Australia ཡི་གཙུག་ལག་སློབ་གཉེར་ཁང་ཨང་དང་པོ Australia ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་གི་དྲ་ཐོག་ནས་བོད་ཡིག་སློབ་ཁྲིད་གནང་གི་ཡོད་པ་རེད་བོད་ཡིག་སློབ་སྦྱོང་བྱེད་བཞིན་པའི་སྐབས་སུ་སློབ་སྦྱོང་དང་གཞན་ཡང་འགྲུལ་བཞུད་ཀྱི་གོ་སྐབས་ཡང་མཐུན་རྐྱེན་བསྐྲུན་བཞིན་ཡོད་ཤེས་ཚད་འདྲ་མིན་གྱི་སློབ་ཕྲུག་ཚང་མ་ལ་བོད་ཡིག་སློབ་ཁྲིད་བྱེད་ཀྱི་ཡོད་པ་དང་དྲ་ཐོག་གི་སློབ་ཁྲིད་དེ་ནི་ཁྱེད་རང་ས་ཆ་གང་དུ་བསྡད་ཡོད་ཀྱང་སློབ་སྦྱོང་བྱེད་ཆོག་གི་ཡོད་པ་རེད་ཕྱི་ལོ་ཉིས་སྟོང་ཉེར་བཞི་ལོ་ཡི་སློབ་དུས་དང་པོ་ཡི་འཛུལ་ཞུགས་ཐོ་འགོད་དེ་ཡིན།